ད་ཆ་ཕྲུ་གུ་ལོ་ན་བཅུ་དྲུག་ཡན་ཅན་རྣམས Pfizer སྨན་ཁབ་རྒྱག་ཆོག་གི་ཡོད་ཀྱང། རིམ་བཞིན Therapeutic Goods Administration ཞེས་པ་སྟེ་གསོ་བཅོས་དངོས་པོ་སྟངས་འཛིན་ཁང་གིས་ཕྲུ་གུ་ལོ་ན་བཅུ་གཉིས་ནས་བཅོ་ལྔ་བར་ལ་སྨན་ཁབ་དེ་རྒྱག་ཆོག་པའི་ཆོག་མཆན་སྤྲོད་པར་ཚོད་དཔག་བྱེད་བཞིན་ཡོད་འདུག་དེ་ཡང་ཐོག་མར་ཏོག་དབྱིབས་ནད་ཁྱབ་སྐབས་ལོ་ཆུང་ཕྲུ་གུ་ཚོར་ཚབས་ཆེན་པོ་དེ་ཙམ་མེད་ཀྱང་ད་ཆ་འཛམ་གླིང་ནང་ངོ་བོ་ཉིས་འགྱུར་གྱི་ཏོག་དབྱིབས་ནད་དུག Delta ཞེས་པ་དེ་ཁྱབ་ནས་ཕྲུ་གུ་ཚོར་ཉེན་ཚབས་དེ་བས་ཆེ་བ་ཡོད་པ་ཡིན་འདུག National Centre for Immunization Research and Surveillance ཞེས་པའི་རྒྱལ་ཡོངས་སྨན་ཁབ་ཉམས་ཞིབ་དང་རྟོག་ཞིབ་ལྟེ་གནས་ཁང་གི་སློབ་དཔོན Kristine Macartney ལགས་ཀྱིས་ཕྲུ་གུ་ཆུང་བ་ཇེ་མང་ཞིག་ལ་ཏོག་དབྱིབས་ནད་ཕོག་པའི་རྒྱུ་མཚན་ཞིག་ནི་ཁོང་ཚོར་ནད་འགོག་སྨན་ཁབ་བརྒྱབ་མེད་པའི་རྐྱེན་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན།

ཨོ་སི་ཀྲི་ལི་ཡའི་ནང་ངོ་བོ་ཉིས་འགྱུར་གྱི་ཏོག་དབྱིབས་ནད་དུག Delta ཁྱབ་པའི་རྐྱེན་གྱིས་རྒྱལ་ཁབ་ཀྱི་ནད་འགོག་སྨན་ཁབ་ལས་གཞིར་དོ་སྣང་ཇེ་ཆེར་བྱེད་བཞིན་ཡོད་འདུག་ད་ལྟའི་ཆར་མི་རྒན་པ་ཡོངས་ལ་སྨན་ཁབ་བརྒྱབ་གྲུབ་མེད་ཀྱང་ན་གཞོན་དང་ཕྲུ་གུ་ཆུང་བ་ཚོར་སྨན་ཁབ་ག་དུས་བརྒྱབ་མིན་སེམས་འཚབ་ཡོང་གི་ཡོད་འདུག། དེ་ཡང་ཨ་རིའི་ནང་ལོ་ན་བཅུ་གཉིས་ཡན་ཅན་གྱི་ཕྲུ་གུ་ཡོངས་ལ Pfizer ནད་འགོག་སྨན་ཁབ་རྒྱག་གི་ཡོད་ཀྱང་ཨོས་ཏྲེ་ལི་ཡའི་ནང་ལོ་ན་བཅུ་དྲུག་ཡན་ཅན་ལ་མ་གཏོགས་སྨན་ཁབ་དེ་རྒྱག་མི་ཆོག་པའི་ལམ་སྟོན་བྱས་ཡོད་པ་རེད། འོན་ཀྱང་སློབ་དཔོན Kristine Macartney ལགས་ཀྱིས་གནས་སྟངས་དེ་རིམ་བཞིན་འགྱུར་ལྡོག་འབྱུང་སྲིད་པ་རེད་ཅེས་ཁོང་གིས་གསུངས་དོན།

ད་ཆ་ཏོག་དབྱིབས་ནད་ཀྱིས་ཕྲུ་གུ་ཚོར་ཉེན་ཁ་ཆེ་བ་ཡོད་པའི་གནས་སྟངས་ཤིག་ཡིན་ནམ། དེ་ཡང། ད་ལྟ་ཡོད་བཞིན་པའི་ཉམས་ཞིབ་ལ་ལྟར་ན་ངོ་བོ་ཉིས་འགྱུར་གྱི་ཏོག་དབྱིབས་ནད་དུག Delta ཞེས་པ་དེས་ལོ་ཆུང་བ་དང་རྒན་པ་གཉིས་ཀར་ཉེན་ཁ་ཡོད་པ་ཐོན་ཡོད་འདུག་ནད་འབུ་དེ་ངོ་བོ་འགྱུར་ཡོད་པར་བརྟེན། དེ Beta ལས་བརྒྱ་ཆ་དྲུག་ཅུ་ཙམ་ཁྱབ་སླ་བ་ཡོད་པ་དང། དེས་མི་གཅིག་ནས་གཞན་ལ་ཁྱབ་པར་སྐར་ཆ་འགའ་ཞིག་ལས་འགོར་གྱི་མེད་པ། དེ་བཞིན། ཁྱིམ་གཅིག་ཏུ་སྡོད་མཁན་ནང་མི་ཡོངས་ལ་ཁྱབ་པའི་ཉེན་ཁ་ཆེ་བ་ཡོད་པ་ཡིན་འདུག་དབྱིན་ཡུལ་དུ་ནད་དུག་དེ་སློབ་གྲྭ་ཁག་ཏུ་ཁྱབ་གདལ་གང་འཚམ་འགྲོ་ཡོད་འདུག་ཨོ་སི་ཀྲི་ལི་ཡའི་སྨན་རིག་གསར་དེབ་ཀྱི་རྩོམ་སྒྲིག་པ་སློབ་དཔོན Nicholas Talley ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་དུ་ཡང་སློབ་གྲྭ་ཁག་ངོ་བོ་ཉིས་འགྱུར་གྱི་ཏོག་དབྱིབས་ནད་དུག Delta ཁྱབ་པའི་ཉེན་ཁ་ཆེ་བ་ཡོད་སའི་ཁོར་ཡུག་ཞིག་ཆགས་ཡོད་ཅེས་ཁོང་གིས་གསུངས་དོན།

དེར་བརྟེན་ང་ཚོའི་སེམས་འཚབ་ཆེ་ཤོས་ནི་སློབ་གྲྭ་ཡར་ཚུགས་རྗེས། ཏོག་དབྱིབས་ནད་མུ་མཐུད་ཁྱབ་པ་ཡིན་ཚེ་ཐབས་ཤེས་གང་ཡོད་པ་དེ་ཡིན། གང་ཡིན་ཟེར་ན་ད་ལྟའི་ཆར་ང་ཚོར་ལམ་སྟོན་ཆེད། དཔང་རྟགས་དང་ལྡན་པའི་ཉམས་ཞིབ་དཀོན་པོ་ཡིན་པས། ང་ཚོས་གང་ཐུབ་ཅི་ཐུབ་སློབ་གྲྭའི་ནང་ནད་མི་ཁྱབ་པར་སྔོན་འགོག་བྱེད་དགོས། ད་བར་ཨོས་ཏྲེ་ལི་ཡའི་སློབ་གྲྭ་ཁག་ནང་སྔོན་འགོག་གི་ཚུལ་དུ་ལོ་ན་བཅུ་གཉིས་ཡན་ཅན་གྱི་སློབ་ཕྲུག་རྣམས་འཛིན་གྲྭའི་ནང་ཁ་རས་གྱོན་དགོས་པ་དང་སློབ་གྲྭའི་འདུ་འཛོམས་སོགས་བཀག་སྡོམ་བྱས་ཡོད་ཀྱང། སློབ་གྲྭ་སྒོ་རྒྱག་དམ་དྲག་གི་གནད་དོན་ཐོག་མུ་མཐུད་བསམ་ཚུལ་འདྲ་མིན་ཡོང་གི་ཡོད་པ་རེད། ལས་མི་སྐྱིད་སྡུག་གིས་སློབ་གྲྭའི་དགེ་རྒན་རྣམས་ལ་གལ་ཆེ་དོན་ཆེར་བརྩིས་ནས་སྨན་ཁབ་རྒྱག་དགོས་པར་རེ་སྐུལ་ཞུ་བཞིན་ཡོད་ཀྱང་སློབ་ཕྲུག་ལོ་ཆུང་བ་རྣམས་ལ་སྨན་ཁབ་ག་དུས་རྒྱག་མིན་ད་ཆ་ཤོད་ཚོད་ཐུབ་ཀྱི་མེད་པ་རེད།

དེ་ལྟར་བྱེད་པ་ལས་རང་ཉིད་ཁོ་ན་མ་ཡིན་པར་སྤྱི་ཚོགས་ནང་ནད་དེར་འགོག་སྲུང་གི་ནུས་པ་ཆེ་རུ་འགྲོ་ནས་མཐར་སྨན་ཁབ་རྒྱག་མི་ཐུབ་པའི་ཕྲུ་གུ་ཚོར་སྲུང་སྐྱོབ་བྱེད་ཐུབ་ངེས་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Felicity Davey ལགས་དང Claire Slattery ལགས་གཉིས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་བ་ཞིག་ཡིན།